ཐོག་མ་སྐྱེས་མ་ཐག་པའི་གནས་སྐབས་སུ་ནི་ཐེག་དམན་གྱི་མདོ་དེ་སངས་རྒྱས་ཀྱི་བཀའ་ཡིན་པར་ཁྱེད་རང་གིས་ཁས་ལེན་དགོས་པ་རེད་དང། ཡང་ན་ནི་དེའི་རྒྱུ་མཚན་གཞན་མ་ཅིག་ལ་བརྟེན་ནས་ནམ་ཞིག་རྗེས་སུ་ལ་ཐོས་བསམ་སྒོམ་གསུམ་ཐོས་བསམ་སྒོམ་གསུམ་བྱེད་པ་ལ་བརྟེན་ནས་འདུལ་བ་ལ་སྣང་བ་དང་མདོ་སྡེ་ལ་འཇུག་པ་དང། མངོན་པའི་རིགས་པ་དང་མི་འགལ་བ་ལ་སོགས་པ་དེ་ཚོ་གྱི་ཤེས་བྱེད་ནི་ཐེག་དམན་གྱི་མདོ་དེ་ཁས་ལེན་པ་རེད་དང་ཐོག་མ

རྐྱེན་གང་གིས་ནི་དེར་ཡིད་ཆེས་ཟེར་རྐྱེན་གང་ཡང་རུང་བ་ཅིག་ལ་བརྟེན་ནས་ཐེག་དམན་གྱི་མདོ་དེ་སངས་རྒྱས་ཀྱི་བཀའ་ཡིན་པ་དེ་ཁྱེད་རང་གིས་ཡིད་ཆེས་ཐོབ་པ་རེད་བ། དེ་ཐོབ་པ་ནང་བཞིན་བྱས་ནི་ཐེག་པ་ཆེན་པོའི་དེ་དང་གཅིག་པ་གཅིག་རྐྱང་རེད་དང་པོ་ཁྱེད་རང་ད་ལྟ་བཀའ་ཡིན་པ་ཁས་ལེན་དགོས་མ་རེད་དེ་ནམ་ཞིག་རྗེས་སུ་ནི་ཐེག་པ་ཆེན་པོའི་རྐྱེན་ཅིག་གི་སྒོ་ནས་ཁས་ལེན་པ་གཅིག་ཡོང་གི་རེད། དེ་ནི་ཐེག་ཆེན་ལ་ཡང་མཚུངས། ད་གཞན་གཉིས་འདོད་པས་བདེན་ན་ནི་ཟེར་ཏེ་ད་ཀྱི་དེ་ལབ་པ་རེད་བ། ཐེག་དམན་གྱི་མདོ་དེ་ནི་སངས་རྒྱས་ཀྱི་བཀའ་རེད། ཡིན་དགོས་ག་རེ་ཟེར་ན་ང་རང་གཉིས་ཀ་གིས་ནི་ཁས་ལེན་གོ་རེད་ཟེར་གཉིས་ཀ་སངས་རྒྱས་ཀྱི་བཀའ་ཡིན་པ་ཁས་ལེན་གོ་རེད་དེ་འགྲིག་གི་ཡོད་ཟེར་ན་ནི་མི་གཉིས་ཀྱིས་ཁས་ལེན་པ་ཙམ་གྱིས་ནི་དེ་སངས་རྒྱས་ཀྱི་བཀའ་ལ་བཞག་པ་དང་དེ་མི་སླུ་བ་ལ་བཞག་ཐུབ་གོ་རེད་པས་དེ་ཚད་མ་ལ་བཞག་ཐུབ་གོ་རེད་པས། དེ་ཡིན་ན་ནི་རིག་བྱེད་ཀྱི་སྒྲ་ལ་སོགས་པའི་རིག་བྱེད་ཀྱི་བསྟན་བཅོས་ཡོད་རེད་བ་ཕྱི་རོལ་པའི་རིག་བྱེད་ཀྱི་བསྟན་བཅོས་ལ་སོགས་པ་ནི་མི་གཞན་གཉིས་ཀྱིས་ཁས་མཉམ་དུ་ལེན་གི་རེད་ཐུན་མོང་དུ་ཁས་ལེན་གོ་རེད་དེའང་ནི་བདེན་པ་རང་རེད་པས།

ཐེག་པ་ཆེན་པོ་ཟེར་ཡ་དེ་བཀའ་ཡིན་དང་མིན་ཟེར་ཡ་དེ་བྱས་ནས་རྩོད་པ་དང་བཅས་པ་རེད་ད་ལྟ་ལམ་སང་ཁས་ལེན་ཡོད་མ་རེད་ཁོ་གཞི་རྩོད་བཅས་རེད་ཐེག་དམན་གྱི་མདོ་དེ་ཡིན་ན་རྩོད་པ་ཡོད་མ་རེད་འོ་དེ་ཟེར་གྱི་འདུག་ན། ལུང་ལ་མུ་སྟེགས་པ་རྣམས་དང་ལུང་གཞན་ལ་ཡང་རང་གཞན་དག་རྩོད་བཅས་ཡིན་ཕྱིར་དོར་བྱར་འགྱུར་ཟེར། ཨ་ནི་ཐེག་དམན་གྱི་ལུང་དེ་ཡིན་ན་ཨ་ནི་རྩོད་བཅས་རེད་བ་ཟེར། མུ་སྟེགས་པ་གིས་ཁས་ལེན་གྱི་མ་རེད་ཁྱེད་རང་གིས་ཁས་ལེན་གྱི་རེད་དེ་མུ་སྟེགས་པ་གིས་ཁས་ལེན་གྱི་མ་རེད་ཨ་ནི་ཁྱེད་རང་གཉིས་བར་དེ་རྩོད་བཅས་རེད་བ། རྩོད་པ་དང་བཅས་པ་རེད་བ། དེ་རྩོད་པ་དང་བཅས་པ་ཡིན་ཙང་ནི་ཐེག་དམན་གྱི་མདོ་དེ་ཡང་ཁས་ལེན་ཡ་ཡོད་མ་རེད། དེ་ཙམ་གྱིས་མ་ཟད་མུ་སྟེགས་པ་དང་རྩོད་པ་ཡོད་པ་མ་ཟད། བྱེ་བྲག་སྡེ་པ་བཅོ་བརྒྱད་ལ་སོགས་པ་ཚོ་ནང་ཕན་ཚུན་མི་མཐུན་པ་མང་པོ་ཞེ་པོ་ཅིག་ཡོད་རེད་བ།

འོ་དེ་ཡིན་བྱས་ཏེ། ཐེག་ཆེན་བཀར་བསྒྲུབ་པ། ཐེག་ཆེན་བཀར་བསྒྲུབ་པ། ཐེག་པ་ཆེན་པོ་བཀར་བསྒྲུབ་ཡས་ཏེ། དཔེ་གཞན་གྱི་སྒོ་ནས། དཔེ་གཞན་གྱི་སྒོ་ནས་གཏན་ལ་ཕབ་བྱས་ནས་ཐེག་པ་ཆེན་པོ་བཀའ་ཡིན་པ་ཁས་ལེན་བཅུག་པ་རེད་བ། ཐེག་པ་ཆེན་པོ་བཀའ་མ་ཡིན་ཟེར་གྱི་འདུག་ན་ཁྱེད་རང་མ་ཡིན་ཟེར་དགོས་ཡ་རྒྱུ་མཚན་ག་པར་ཐུག་པ་རེད་ཟེར་ཏོག་ཟེར་སྐད་ཆ་དྲིས། ཁྱེད་རང་གིས་ཁས་ལེན་གྱི་ཐེག་དམན་གྱི་མདོ་དེ་སངས་རྒྱས་ཀྱི་བཀའ་རེད་མ་རེད་ཟེར་ཏེ་དེ་རེད་ཟེར་གྱི་རེད་བ། དེ་རེད་ཟེར་ཡ་དེ་ཁྱེད་རང་ག་འདྲ་སེ་ཧ་གོ་སོང་ཟེར་ཏེ་ངས་དེའི་ལུང་ལ་ཐོས་བསམ་བྱས་བྱས་ནས་བཀའ་ཡིན་པ་དེ་ཧ་གོ།

དེ་མེད་པ་ཡིན་ཙང་མི་བརྗེད་པའི་གཟུངས་ཐོབ་པའི་དགེ་སློང་དགྲ་བཅོམ་པ་དེ་ཚོ་རྫོགས་ཚར་སོང་ན་ཨ་ནི་སངས་རྒྱས་ཀྱི་བཀའ་དེ་དག་ལྷག་ཡ་ཡོད་མ་རེད་བ། དེ་ཡིན་ཙང་བཀའ་བསྡུ་བ་པོ་དགེ་སློང་དགྲ་བཅོམ་པ་དེ་ཚོ་ཡིན་ན་བསྟན་པའི་རྩ་བ་དེ་རེད། སངས་རྒྱས་ཀྱི་བསྟན་པའི་རྩ་བ་དེ་རེད། བསྟན་པའི་རྩ་བ་ཡོད་པ་ཡིན་ན་ཨ་ནི་བསྟན་རྩ་བསྟན་པའི་རྩ་བ་དགེ་སློང་དགྲ་བཅོམ་པ་དེ་ཚོ་ཨ་ནི། སྟོང་ཉིད་རྟོགས་མི་དགོས་པ་ཡིན་ན་ཨ་ནི་སྟོང་ཉིད་མ་རྟོགས་པ་ཡིན་ཙང་སྟོང་ཉིད་མ་རྟོགས་པའི་དབང་གིས་ཨ་ནི་ཉོན་མོངས་པའི་སྒྲིབ་པ་ལས་གྲོལ་ཐུབ་གི་མ་རེད་ཨ་ནི་དགྲ་བཅོམ་པ་དེ་བཞག་ཐུབ་ཡ་ཡོད་མ་རེད།

དངོས་སྨྲ་བ་རྣམས་ཀྱིས་ལན་དེ་རྒྱག་གི་རེད་པ། སེམས་དམིགས་པ་དང་བཅས་པ་ཡིས་ནི། བདེན་བཞི་མི་རྟག་ལ་སོགས་བཅུ་དྲུག་རྟོགས་པའི་བདེན་བཞི་མི་རྟག་ལ་སོགས་བཅུ་དྲུག་རྟོགས་པའི་ལམ་དེ་ཉིད་གོམས་པ་ལ་བརྟེན་ནས་ཉོན་མོངས་པ་དེ་སྤོང་ཐུབ་བོ་རེད། དེ་ཉོན་མོངས་པ་སྤོང་པ་ལ་བརྟེན་ནས་གྲོལ་བ་ཐོབ་པ་རེད་ཐར་པ་ཐོབ་པ་རེད་དེ་ཙམ་གྱིས་བཞག་ནས་འགྲིག་གི་རེད་སྟོང་ཉིད་དགོས་ཡ་མི་འདུག་སྟོང་ཉིད་རྟོགས་དགོས་ཡ་མི་འདུག་ཟེར། ཉོན་མོངས་སྤངས་པས་གྲོལ་ན་དེའི་ཟེར་དེ་ཉོན་མོངས་ཟེར་དེ། དེ་ཡིན་པ་རེད། གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་འཛིན་པའི་འཛིན་པ་དེ་ཡིས་དྲངས་པའི་ཆགས་སོགས་ཉོན་མོངས་པ་དེ་སྤངས་པ་དེ། འོ་དེ་ལ་ཟེར་གྱི་རེད་ཉོན་མོངས་སྤངས་པས་གྲོལ་ན་དེའི་ཟེར། འོ་དེ་དེ་མ་ཐག་ཏུ་དེར་འགྱུར་རོ་ཟེར་དེ་ཙམ་གྱིས་ནི་བདེན་བཞི་མི་རྟག་ལ་སོགས་བཅུ་དྲུག། རྟོགས་པའི་ལམ་དེ་ཉིད་ཀྱིས་ལམ་དེ་ལ་བརྟེན་ནས། ཉོན་མོངས་མངོན་གྱུར་བ་རེ་ཞིག་འགག་པ་ཙམ་གྱིས་གྲོལ་བ་ཐོབ་པ་ལ་བཞག་གི་ཡིན་ན། འོ་ན་དེས་ཉོན་མོངས་མངོན་གྱུར་བ་རེ་ཞིག་འགག་པ་དེ་མ་ཐག་ཏུ་ནས་དེ་ནི་དགྲ་བཅོམ་པ་ལ་འགྱུར་འགྲོ་གི་རེད་ཟེར་དེ་མ་ཐག་ཏུ་ནས་དགྲ་བཅོམ་པ་ལ་འགྱུར་ཟེར་དགོས་ཀྱི་རེད། དེ་མ་ཐག་ཏུ་དགྲ་བཅོམ་པ་ལ་འགྱུར་བ་ཡིན་ན་དེ་དགྲ་བཅོམ་པ་ལ་འགྱུར་བ་མ་ཡིན་ཏེ། ཉོན་མོངས་མེད་ཀྱང་དེ་དག་ལ་ལས་ཀྱི་ནུས་པ་མཐོང་བ་ཡིན། དེ་ལྟ་བུ་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པ་དེས་དྲངས་པའི་ཆགས་སོགས་ཉོན་མོངས་མངོན་གྱུར་བ་ལ་སོགས་པ་དེ་ཚོ་མེད་པ་ཡིན་ན་ཡང་ཉོན་མོངས་མེད་ཀྱང་རེ་ཞིག་མངོན་གྱུར་བ་དེ་དག་མེད་པ་ཡིན་ན་ཡང། ལས་ཀྱི་ཡང་སྲིད་ཕྱི་མ་བསྐྱེད་པའི་ནུས་པ་དེ་ད་ལྟའི་བདེ་སྐྱིད་དུ། ད་ལྟ་མངོན་པ་འོག་མ་ནས་བཤད་པའི་ཉོན་མོངས་མངོན་གྱུར་རེ་ཞིག་སྤངས་བྱས་ནས་བསྡད་པ་ཡིན་ནའི་དེ་དག་གི་རྒྱུད་ལ། འཕེན་བྱེད་ཀྱི་ལས་ཀྱི་ནུས་པ་དེ་འཁོར་བའི་འཕེན་བྱེད་ཀྱི་ལས་ཀྱི་ནུས་པ་དེ་བསྡད་ཡོད་རེད། བསྡད་ཡོད་ཟེར་ཙང། དེའི་དབང་གིས་སླར་ཡང་དེ་ནས་ལས་ཉོན་གྱི་དབང་གིས་རང་དབང་མེད་པར་སྐྱེ་བ་ལེན་དགོས་བྱེད་ཀྱི་རེད། དེ་བྱེད་ཀྱི་ཡོད་ཟེར་ཙ་ན་དགྲ་བཅོམ་པའི་གོ་འཕང་མ་ཐོབ་པའི་རྟགས་རེད། དགྲ་བཅོམ་པའི་གོ་འཕང་ཐོབ་སོང་ན་ནི་ལས་ཉོན་གྱི་དབང་གིས་རང་དབང་མེད་པར་སྐྱེ་བ་ལེན་དགོས་ཡོད་མ་རེད་པ། ལས་ཀྱི་ནུས་པ་མཐོང་བ་ཡིན་ཟེར་དེ་རེད། རེ་ཞིག་ཉེར་ལེན་སྲེད་པ་ནི་མེད་ཅེས་ངེས་པ་ཉིད་ཅེ་ན་ཟེར་དེ་དེ་ཡང་དངོས་སྨྲ་བ་རྣམས་ཀྱིས་ནི་ཚུར་ལན་གཅིག་རྒྱག་ཡོད། རེ་ཞིག་ཡོད་ཟེར་དེ་ད། ཉེ་བར་ལེན་པའི་སྲེད་པ་དེ་མེད་པ་ཡིན་ཟེར་ཙ།

སྐྱེ་བ་ལེན་མི་ཐུབ་པ་རེད་པ། སྐྱེ་བ་ལེན་མི་ཐུབ་པའི་ས་གཉིས་ཀ་དོན་སྲེད་ལེན་གཉིས་པོ་དེ་དགོས་ཀྱི་རེད། དེ་ལྟར་ད་ལྟ་དེ་དག་གིས་མངོན་པ་འོག་མ་ནས་བཤད་པའི་དགྲ་བཅོམ་པ་དེ་དག་དགྲ་བཅོམ་པ་དཔེར་ན་རེ་ཞིག་ཉོན་མོངས་མངོན་གྱུར་བ་རེ་ཞིག་སྤངས་པ་དེ་དག་ཉེ་བར་ལེན་པའི་སྲེད་པ་དེ་ཡོད་མ་རེད། ཉེ་བར་ལེན་པའི་སྲེད་པ་དེ་མེད་པ་ཡིན་ཟེར་ཙ་ན་སླར་ཡང་འཁོར་བ་ན་སྐྱེ་བ་ལེན་དགོས་མ་རེད་དེ་ངེས་པ་རེད།

དེ་སྡེ་དུ་ཡོད་ས་དེ་མཚོན་གྱིས་བཀྲམ་པའི་སྲིད་པ་དེ་ཡིས་ནི་ལས་ལ་སྲིད་རྟོག་བྱས་ནས་ནི་ཡང་སྲིད་ཕྱི་མ་གཉིས་པ་དུ་ལེན་གྱི་རེད། སྲིད་འདི་ཉོན་མོ་སྐྱེ་མེད་ཡང་སྲིད་ཉོན་མོ་སྐྱེ་མ་ཡི་གེ་ཡིས་ནི་སྲིད་པ་གཅིག་ཡོད་རེད་སྲིད་ཉོན་མོ་སྐྱེ་མེད་ཡང་སྲིད་དེ་དག་ཉོན་མོ་སྐྱེ་སྟེ་མངོན་པ་འོག་མ་ནས་བཤད་པའི་རང་རྐྱ་ཐོབ་པའི་རྫས་ཡོད་དོ་སྤྲུལ་པ་མཛད་པའི་འཛིན་པས་བཀྲམ་པའི་ཉོན་མོ་སྐྱེ་དེ་མ་ཡིན། དེ་མ་ཡིན་པའི་སྲིད་པ་གཅིག་ཡོད་རེད། ཀོ་མོ་ཞིག་ཏུ་ཅི་སྟེ་མེད་སྲིད་དེ་དག་ཀོ་མོ་དེ་ལ། ཀུན་རྨོངས་དེ་ལ་དེ་ནི་ཉོན་མོངས་ཅན་ཡིན་པ་དང་མ་ཡིན་པ་གཉིས་ཁྱེད་རང་གིས་འདོན་གྱི་འདུག་ཟེར། ཀུན་རྨོངས་དེ་ལ་ཉོན་མོངས་ཅན་ཡིན་པའི་ཀུན་རྨོངས་གཅིག་དང་ཉོན་མོངས་ཅན་མ་ཡིན་པའི་ཀུན་རྨོངས་གཉིས་ཁྱེད་རང་གིས་འདོན་གྱི་འདུག་ཟེར་ད་ཀུན་རྨོངས་ཟེར་དེ་ང་ཚོ་མི་ཤེས་པའི་རྒྱུ་བཞི་ལ་སོགས་པ་དེ་ཚོ་ལ་ཟེར་གྱི་ཡོད་པ་རེད། མི་ཤེས་པའི་རྒྱུ་བཞི་ཟེར་ཡས་དེ། བྱེ་བྲག་སྨྲ་བ་དང་མདོ་སྡེ་པ་ལ་སོགས་པ་དེ་ཚོ་གིས་དགྲ་བཅོམ་པའི་རྒྱུད་ལ་ཡོད་ཟེར་གོ་རོགས་མི་ཤེས་པའི་རྒྱུ་བཞི་ཟེར་དེ། འོ་དེའི་རྒྱུད་ལ་ཡོད་ཟེར་ནས་ཁས་ལེན་གོ་རོགས་དེ་ཉོན་མོངས་ཅན་མ་ཡིན་མཁན་དེ་ཡིན་པ་རེད།

རིགས་པ་གཞན་མ་གཅིག་པོ་རེད། འོ་རེད་དེ་ཕར་བཀག་ཡག་གི་སྒྲུབ་བྱེད་ཀྱི་རིགས་པ་གཞན་མ་གཅིག་རེད། ཚོར་བའི་རྐྱེན་གྱིས་སྲེད་པ་ཡིན་ཚོར་བ་དེ་དག་ལ་ཡང་ཡོད་ཟེར་དེ་དཔེར་ན། མངོན་པ་འོག་མ་ནས་བཤད་པའི་ཉོན་མོངས་མངོན་གྱུར་བ་རེ་ཞིག་སྤངས་པ་ཡིན་ན་ཡང་རེ་ཞིག་སྤངས་པ་ཡིན་ན་ཡང་དེ་དག་གི་རྒྱུད་ལ་ཚོར་བ་བདེན་པར་འཛིན་པའི་བདེན་འཛིན་དེ་སྤོང་མ་ཐུབ་པར་བྱས་བསྡད་ཡོད་རེད།

དེ་ཡིས་ནི། ཚོར་བ་བདེན་པར་འཛིན་པའི་བདེན་འཛིན་མ་བསལ་ན་སྤྱིར་ཚོར་བ་ཡོད་པ་ཙམ་གྱིས་སྲེད་པ་ཡོད་དགོས་ཀྱི་མ་རེད། སྤྱིར་ང་རང་ཚོ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ནང་ནས་ཚོར་བ་དེ། རྟེན་འབྲེལ་བདུན་པ་དེ་རེད། སྲེད་པ་དེ་ཡིན་ན་རྟེན་འབྲེལ་བརྒྱད་པ་དེ་རེད། རྟེན་འབྲེལ་བརྒྱད་པ་དེ་རེད་ཚོར་བ་ལ་བརྟེན་ནས་སྲེད་པ་དེ་སྐྱེ་ཡོང་གོ་རེད་དེ་ཚོར་བ་ཟེར་དེ་ག་རེ་རེད་ཟེར་ན། ཚོར་བ་བདེན་པར་འཛིན་པའི་བདེན་འཛིན་དང་མ་བྲལ་མཁན།

གང་ཟག་རང་རྐྱ་ཐུབ་པའི་རྫས་ཡོད་དུ་གྲུབ་པར་འཛིན་པའི་འཛིན་པ་མངོན་གྱུར་བ་རེ་ཞིག་རང་གི་རྒྱུད་ལ་འགག་པ་ཡིན་ན་ཡང་སླར་ཡང་ཚུར་སྐྱེ་རྒྱུ་དེ་ཡིན་ན་གོ་ཆོད་ཉིད་རེ་སྐྱེ་འོང་གི་རེད། སྐྱེ་ཡས་དེ་ག་རེ་ཟེར་ན་ཁོ་བདེན་པར་གྲུབ་པའི་བདེན་འཛིན་དེ་བསྡད་ཡོད་ཙང་དེ་ཡོང་གི་ཡང་སྐྱེ་འོང་གི་རེད། འགགས་པ་སླར་ཡང་སྐྱེ་འགྱུར་ཏེ་འདུ་ཤེས་མེད་པའི་སྙོམས་འཇུག་བཞིན། ད་འདུ་ཤེས་མེད་པའི་སྙོམས་འཇུག་ལ་སྙོམས་པར་བཞག་པ་དེ་ཡིན་ཟེར་ན་ཨ་ནི་སེམས་སེམས་བྱུང་གི་རྒྱུ་བ་རགས་པ་ཚང་མ་ཐམས་ཅད་བཀག་བྱས་ནས་བསྐལ་པ་མང་པོ་ཅིག་བར་དུ་ལྟོས་སོ་བསྡད་ཀྱི། བསྐལ་པ་མང་པོའི་བར་དུ་བསྡད་བྱས་ནས་རང་གི་རྒྱུད་ལ་སེམས་སེམས་བྱུང་གི་རྒྱུ་བ་རགས་པ་ཚང་མ་ཐམས་ཅད་བཀག་ནས་པས་ཁོང་སྟོང་ནང་བཞིན་ཆགས་ནས་པས་ཤིང་སྡོང་ཁོང་སྟོང་ནང་བཞིན་ཆགས་གོ་རེད་དེ། ཁོ་བོ་ནི་སྔར་གྱི་དེ་ནས་རྩ་བ་ནས་དེ་ནས་སྐྱེ་བ་ལེན་མི་དགོས་པ་ཆགས་མེད་པ་ཡིན་ཙང་ནམ་ཞིག་ཚེ་ན་ཁོ་ཕྱིའི་དུས་ཀྱི་ཤག་འགུར་བ། ཕྱིའི་དུས་ཤག་གཉིས་ཀ་དེ་ཡང་སེམས་སེམས་བྱུང་གི་རྒྱུ་བ་རགས་པ་དེ་ཚོ་སླར་ཡང་ཚུར་སྐྱེ་བར་འགྱུར་བ། འདུ་ཤེས་མེད་པའི་སྙོམས་འཇུག་བཞིན་ཟེར་འདུ་ཤེས་མེད་པའི་སྙོམས་འཇུག་ལ་ཡུན་རིང་པོ་ག་ཚོད་སྙོམས་པར་བཞག་པ་ཡིན་ནའང་སླར་ཡང་དེ་ནས། དེ་ལྟ་བུ་འདུ་ཤེས་རགས་པ་དེ་ཚོ་ཚུར་སྐྱེ་ཡོང་གོ་རེད། དེ་ནང་བཞིན་དེ་ཚོ་གཅིག་པ་གཅིག་རྐྱང་རེད། ཉོན་མོངས་མངོན་གྱུར་བ་རེ་ཞིག་འགག་པ་ཙམ་རེད་མ་གཏོགས་གཏན་ནས་འགག་ཡོད་མ་རེད། གཏན་ནས་མ་འགག་པ་ཡིན་ཙང་སླར་ཡང་ཚུར་སྐྱེ་གི་རེད། དེས་ན་སྟོང་ཉིད་བསྒོམ་པར་བྱ། རྒྱུ་མཚན་དེ་འདྲ་ཡིན་ཙང་ནི་སྟོང་པ་ཉིད་ངེས་པར་དུ་བསྒོམ་དགོས་འདུག། སྟོང་ཉིད་མ་བསྒོམ་པ་ཡིན་ན། གཞན་མ་ག་རེ་བསྒོམ་པ་ཡིན་ན་བདེན་བཞི་མི་རྟག་ལ་སོགས་བཅུ་དྲུག་ལ་སོགས་པ་དེ་ཚོ་ག་ཚོད་བསྒོམས་བསྡད་ཡོད་ན་ཡང། དེ་ཙམ་གྱིས་འཁོར་བ་ལས་གྲོལ་ཐུབ་ཡ་ཡོད་མ་རེད། གནས་སྐབས་རེ་ཞིག་རེ་ཞིག་མ་སྐྱེས་པ་ཙམ་མ་གཏོགས་བཞི་པ་གཏན་ནས་སྤོང་ཐུབ་ཡོད་མ་རེད་གཏན་ནས་མ་སྤངས་ཡོད་ཙང་ནི་འཕེན་བྱེད་ཀྱི་ལས་དེ་འགག་ཐུབ་ཡོད་མ་རེད།